ལས་རིམ་ནས་གསན་བཞུགས་ཀྱི་ཡིན་པ་རེད། མི་མང་རྣམ་པ་ཚོ་དེས་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ།

ཨ་ས་གྷི་བ་ནི Seven Day Adventist ཚོགས་པའི་གི་ཐོག་ནས་ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད་འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་གི་དུས་ཚོད་ལ Radio ནས་མི་མང་ཚང་མས་གི་བར་ལ་གསན

ཁྱོད་ཀྱིས་ང་ལ་རོགས་རམ་གནང་དགོས་ཀྱི་རེད་སྨྲས་ཏེ་ང་དེ་རིང་ཡང་ཁྱོད་ལ་སྨོན་ལམ་ཅིག་ཞུ་གི་ཡིན། འདིའི་སྨོན་ལམ་གྱི་ཐོག་ལ་ཁྱོད་ཕེབས་རོགས་གནང་ཞེས་ཁྱོད་ཀྱིས་ང་གི་དེ་རིང་གི་དེའི་དུས་ཚོད་ཐོག་ལ་ཁྱོད་ཀྱིས་ང་ལ་རོགས་རམ་བྱེད་རོགས་གནང་ཡང་དུས་དང།

དཀོན་མཆོག་གི་གསུང་གནང་དེ་ཡོད་དོ་ཞེས་དེ་རིང་དུས་ཚོད་འདི་རིགས་ལ་མི་མང་ཚང་མས་གི་ཡང་འོ་རང་ཁོང་ལ་ཁོང་ལ་སྨོན་ལམ་ཅིག་ཞུ་དེ་དེ་ནས་ཁོང་གི་འོ་དེ་ཞིག་བྱེད་དེ་འགྲོ་ན་དེ་ནས་ཁོང་འོ་རང་གི་ཐོག་ལ་རང་ཡེ་ཤུ་འདིའི་གི་འཛམ་བུ་གླིང་ལ་འོང་རྒྱུ་ཡོད་རེད་འོ་རང་གི་རྗེས་ལ་སྡིག་པ་མང་པོ་མང་པོ་འོ་རང་གི་བྱེད་པ་ཡིན་ནོ་ཞེས་འོ་རང་མི་མང་གི་འདིའི་མི་མང་སྡིག་པའི་གི་ཐོག་ལ་རང་ལྟོས་ལ་དཀོན་མཆོག་གི་ཡབ་ཡེ་ཤུ་ལ་འདིའི་གི་འཛམ་བུ་གླིང་ལ་དཀོན་མཆོག་ལ་མིའི་གི་སྤྲུལ་བ་བཙུད་ནས་དེ་ནས་འདི་ལ་ཚང་རྒྱག་ཡིན་པ་རེད། དེ་ནས་འོ་རང་གི་ཐོག་ལ་རང་ཁོང་གིས་མང་པོ་ཞིག་འོ་དེས་དོན་དག་མང་པོ་ཞིག་བཟོས་ཡོད་པ་རེད་འགྲོ་སྟངས་མང་པོ་ཞིག་བཟོས་ཡོད་པ་རེད་ཞེས་སྒྲིག་འཛུགས་མང་པོ་ཞིག་བཟོས་ཡོད་པ་རེད་ཆོས་ཀྱི་འགྲོ་སྟངས་དང་ཅི་ཚང་གོ་ཞིག་ཡབ་ཡེ་ཤུ་གིས་འདི་འཛམ་བུ་གླིང་གི་མི་མང་ལ་གནང་དེ་ཡོད་པ་རེད། དེའི་གི་ལམ་ནི་རེད་དེའི་ལམ་ལ་འོ་རང་ཚང་མ་དེ་ཞུགས་ཁུག་དགོས་གོ་ཡོད་རེད་ཅེས་ཁོང་གི་དོན་དག་གི་ཐོག་ལ་ཁོང་གི་འགྲོ་སྟངས་གི་ཐོག་ལ་འོ་རང་ཞུགས་ཁུག་ན་དེ་ནས་དཀོན་མཆོག་གི་འོ་རང་ལ་རྒྱབ་སྐྱོར་བྱེད་གོ་ཡོད་སྨྲས་ཏེ་དཀོན་མཆོག་གི་གསུང་གནང་དེ་ཡོད་པ་རེད་ཡབ་དཀོན་མཆོག་གི་ཐོག་ལ་མི་མང་ཚང་མ། འདི་ཆོས་ཀྱི་འགྲོ་སྟངས་གི་ཐོག་ལ་འགྲོ་ཁུག་ན་ཁོང་གི་འོ་རང་ལ་ཅི་ཚང་གོ་སྟེར་དགོས་ཡོད་དོ་ཅི་ཅི་ཚང་གོ་སྒྲུབ་དགོས་ཡོད་དོ་ཡང་ཁ་སྐད་ཅེས་ང་ཡབ་ཡེ་ཤུ་རེད་གི་ཡེ་ཤུ་རེད་ང་ཡེ་ཤུ་གི་འགྲོ་སྟངས་ལ་འགྲོ་ཡོད་སྨྲས་ཏེ་ཅིག་ཆོ་ཡོང་བ་མ་རེད་ཁ་ཅིག་གི་དོན་དག་དང་སེམས་པའི་ནང་ལས་རང་རང་གི་ཚུལ་ཁྲིམས་དང་དོན་དག་འགྲོ་སྟངས་ཅི་ཚང་གོ་ཁོང་གི་ཐོག་ལ་འགྲོ་ཁུག་ན་དེ་ནས་ཁོང་གི་འོ་རང་ལ། རྒྱབ་སྐྱོར་བྱེད་དགོས་ཡོད་དོ་ཞེས་མེད་དུ་གསུངས་བསྡད་འདུག་ཡབ་ཀྱི་འཇོག་གི་ཐོག་ལ་ཁྱེད་མི་མང་ཚང་མ་སྟོན་དེ་ཕེབས་རོགས་གནང་མེད་དེ་ང་དེ་རིང་ཡང་འདི་གི་རེ་ཇུ་ཨ་ས་གའི་འབའ་ནིང་གི་ནང་ལས་ཁྱེད་ཚོ་མི་མང་ཚང་མ་ལ་འདི་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་ཁྱེད་ཕེབས་རོགས་གནང་རྗེས་ཁོང་ཚོའི་གི་འགྲོ་སྟངས་གི་ཁོང་ཚོའི་གི་དེ་འགྲོ་སྟངས་གི་ཐོག་ལ་དེ་ནས་ཨོ་རང་གི་བྷའི་བལ་ནང་ལ་མང་པོ་བྲིས་ཡོད་དེ། རེད་བྷའི་བལ་དེ་ནི་ཁོང་ཚོའི་གི་ལམ་རེད་ར་ཁོང་ཚོའི་གི་རྣལ་འབྱོར་གི་ལམ་རེད་དེའི་ལམ་དེ་ལ་ཨོ་རང་མང་པོ་འགྲོ་ཁུག་དགོས་ཡོད་རེད་དེ་དེ་ཨོ་རང་གི་སེམས་པའི་ནང་ལ་ག་གོ་དེ་དེ་ནི་ཁོང་གི་འགྲོ་སྟངས་དང་ཁོང་གི་ཚུལ་ཁྲིམས་དང་ཁོང་གི་སྡོད་སྟངས་ཕྱི་ཚང་སྐོར་ལ་ད་ཨོ་རང་འགྲོ་ཁུག་དགོས་ཡོད་མེད་དེ་ཁོང་ཚོའི་གི་གསུང་ནང་དུ་ཡོད་པ་རེད་ཡབ་ཡེ་ཤུ་གི་དོན་ལ་དེ་རིང་ཁྱེད་ཚོ་མི་མང་ཚང་མ་ཡང་དེ་རེ་ཇུ་གི་བར་ལ།

ཡང་དེ་རིང་གི་དུས་ཚོད་འདི་གི་ཐོག་ལ་མི་མང་ཚང་མ་ཕེབས་གནང་རོགས་གནང་གནང་ཟིན་དེ་ལ་ཐུགས་རྗེ་ཆེ་ཞུ་ནས་ཡང་སང་ཉིན་འདི་གི་དུས་ཚོད་དང་འདི་གི་གོ་དེ་ཐོག་ལ་མི་མང་བར་ལ་སླེབས་མཁན། རེ་ཇུ་ཉན་མཁན་གི་མི་མང་དེའི་དུས་ཚོད་དེ་གཏམ་དང་ཡེ་ཤུའི་ཆོས་ཀྱི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་དེ་ནི་རྫོགས་སོང།

ཁྱིམ་མཚེས་གོ་གཉིས་དེ་རང་གི་འགྲོ་སྟངས་དོན་དག་གི་ཐོག་ལ་རྩ་ཆེན་པོ་བགྱི་བ་རེད། ཁྱིམ་མཚེས་མི་མང་ཚང་མ་དེ་སུན་འབྱིན་རོགས་གནང། ཁྱིམ་མཚེས་གོ་གཉིས་གི་འགྲོ་སྟངས་དང་དོན་དག་གི་ཐོག་ལ་ཨོ་རང་ཚང་མ་རང་ཡག་པོ་བེད་དེ་འགྲོ་ཁུག་ན་དེ་ལས་ཀྱི་ཡག་པ་དཔེ་མི་སྲིད་ཡག་པ་ཅི་གང་ཡང་མེད་པ་དེ་རེད། ཁྱེད་ཚོ་མི་མང་ཚང་མ་ལ་དེ་རིང་གི་ང་འདི་བཀའ་སློབ་དང་པོ་ཅིག་ཞུ་གི་ཡིན་ནོ་ཞེས་ད་ཡང། སང་ཉིན་འདི་གའི་འགྲོ་སྟངས་འདི་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཡང་སང་ཉིན་ང་དུས་ཚོད་འདི་གི་སྐབས་ལ་ཁེལ་ནས་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་འོང་གི་ཡིན་ནོ་ཞེས་ཁྱིམ་མཚེས་གོ་གཉིས་དང་གཅིག་ཚང་གོ་མཉམ་པོ་མཐུན་པོ་བྱས་ན་དེ་ལས་ཡག་པ་དཔེ་མི་སྲིད་ཡག་པ་ཅི་གང་ཡང་ཡོད་མ་རེད་ཁྱིམ་མཚེས་གོ་གཉིས་མཉམ་པོ་མཐུན་པོ་བེད་མི་ཁུག་ན་རང་གཅིག་པོ་གཅིག་རྐྱང་ལུས་གི་རེད། རང་གཅིག་པུ་གཅིག་རྐྱང་གི་ཅི་གང་ཡང་ལས་བེད་མི་ཁུག་རེད་དེ་ཁྱིམ་མཚེས་གོ་གཉིས་རང་གི་ཐ་མ་ལ་གོ་དགོས་ཡོད་མེད་དེ་ང་མི་མང་ཚང་མ་ལ་དེ་ཞུ་དེ་དེ་རིང་གི་དེ་ང་ལོ་ཆུང་ཆུང་དེ་དེ་ལ་རང་བཞག་ག་རེད།

གཞན་དག་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།